འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང། འཛམ་གླིང་ནང་དུས་ཟིང་དམག་འཁྲུག་བྱུང་བའི་སྐབས་སུ་ས་ཕྱོགས་ག་པར་ཡིན་མིན་ལ་མ་ལྟོས་པར་མི་རྒྱུ་ཟོག་གསུམ་ལ་དོ་ཕོག་ཤུགས་ཆེ་ཡོང་གི་ཡོད་པ་དེ་ནི་རང་གཞན་ཚང་མས་ཚོར་ཐུབ་པ་ཞིག་ཏུ་གྱུར་ཡོད། ཡིན་ནའི་དུས་ཟིང་དམག་འཁྲུག་དེ་ཚོའི་ཞོར་དུ་ས་གནས་ཀྱི་རང་བྱུང་ཁོར་ཡུག་ལ་གནོད་སྐྱོན་དོ་ཕོག་ཤུགས་ཆེ་ཡོང་གི་ཡོད་པའི་སྐོར་ལ་གླེང་མོལ་ཞུ་གི་ཡིན། འཛམ་གླིང་ནང་དུས་ཟིང་དམག་འཁྲུག་དང་འཛུགས་སྐྲུན་ལས་འཆར་ཁག་དང་འབྲེལ་བའི་ས་རྐོ་རྡོ་སློག་ཤུགས་ཆེ་བྱེད་ཡུལ་ཁག་གི་ནང་ས་གནས་ཀྱི་ཁོར་ཡུག་གནས་སྟངས་ལ་གནོད་སྐྱོན་ཤུགས་ཆེ་བ་ཡོང་གི་ཡོད་པ་དེ་ནི་བརྗོད་མི་དགོས་པ་ཞིག་ཏུ་གྱུར་ཡོད་པ་རེད། དེའི་ནང་ནས་དཀྱིལ་ཤར་མངའ་ཁུལ་དུ་ས་གནས་གཞན་ལས་ལྷག་པའི་ཚ་དྲོད་ཆེ་བ་དང་ཆར་ཆུ་དཀོན་པ་བྱེ་ཐང་མང་བའི་གནས་སྟངས་དེ་དག་ནི་འདས་པའི་མི་རབས་མང་པོས་ས་གནས་ཀྱི་སྣོད་བཅུད་རྟེན་འབྲེལ་ཁག་ལ་བསམ་ཤེས་མེད་པའི་སྒོ་ནས་ས་དང་ཆུ། ཤིང་ནགས་ལ་སོགས་རང་བྱུང་མཐུན་རྐྱེན་ཡོད་པ་ཁག་བེད་སྤྱོད་བྱེད་དྲགས་པའི་དཀའ་ངལ་ཡོད་མུས་ཡིན་པ་དེའི་ཁར་ཉེ་བའི་ཆར་ཧ་མཱ་སུ་རུ་ཁག་གིས་བསླངས་བའི་དམག་འཁྲུག་དེ་དག་གིས་ཕྱོགས་གཉིས་ཀའི་མི་དམངས་དང་ས་ཞིང་དང་འབྲོག་ལས་ད་ག་ནང་བཞིན་ཤིང་ནགས་དང་མཛེས་སྡུག་ལྡན་པའི་སྤྱི་གླིང་ཁག་དང་བཟོ་གྲྭ་དང་སློབ་གྲྭ་སྡོད་ཁང་དང་སྨན་ཁང་ལ་སོགས་ཚང་མར་གཏོར་སྐྱོན་ཤུགས་ཆེ་ཡོང་གི་ཡོད་པ་དེ་དག་ནི་བརྗོད་མི་དགོས་པ་ཞིག་ཏུ་གྱུར་ཡོད་པ་རེད། འཁྲུག་ཟིང་དེ་དག་ནང་མེ་ཤུགས་འཕུར་མདའ་དང་འབར་རྫས་ལ་སོགས་ལྕི་བའི་གོ་མཚོན་མང་པོ་ཞིག་བེད་སྤྱོད་བྱེད་ཀྱི་ཡོད་པ་དེ་ཚོས་ས་གནས་ཀྱི་ཆུ་དང་རླུང་ཁམས་བཙོག་པར་འགྱུར་གྱི་ཡོད་པ་རེད། དཔེར་ན་གནས་སྟངས་དེ་དག་ནི་ཉེ་བའི་ཆར་ཡུཀ་རེན་དང་ར་ཤི་ཡ་གཉིས་ཀྱི་བར་འདས་པའི་ལོ་གཅིག་ལྷག་གི་རིང་དམག་འཁྲུག་རྒྱག་མུས་ཡིན་པ་དེ་དག་ནང་རྡོ་སྣུམ་དང་འབར་རྫས། རྡུལ་ཕྲན་ནུས་ཤུགས་གློག་ཁང་ལ་གཏོར་སྐྱོན་ཕོག་རྒྱུའི་ཉེན་ཁ་དེ་དག་གིས་ས་གནས་མང་པོའི་ཁོར་ཡུག་གནས་སྟངས་ལ་དོ་ཕོག་ཡོང་གི་ཡོད་པ་ནང་ལྟར། དེང་སྐབས་གོ་ལའི་གནམ་གཤིས་ལ་འགྱུར་ལྡོག་ཆེ་རུ་འགྲོ་རྒྱུའི་ཉེན་ཁ་དེ་ཡང་ཆེ་རུ་སོང་ཡོད་པ་རེད། དཀྱིལ་ཤར་མངའ་ཁུལ་དུ་ཆར་ཆུ་དཀོན་པའི་རྐྱེན་གྱིས་ས་གནས་སྲིད་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་རྒྱབ་སྐྱོར་རོགས་རམ་ཐོག་ནས་དེ་ཁུལ་གྱི་ས་གནས་ཁག་ཏུ Water Treatment ནམ་འཐུང་ཆུ་གཙང་སེལ་བྱེད་རྒྱུའི་བཟོ་གྲྭ་ཁག་ལ་ཡང་གཏོར་སྐྱོན་ཕོག་ཡོད་པ་མ་ཚད་ས་གནས་མི་དམངས་ཚོར་དགེ་ཕན་ཆེ་བའི་ལས་འཆར་དེ་རིགས་ལ་ཡང་དོ་ཕོག་ཡོང་གི་ཡོད་པ་རེད། དཔེར་ན་དེ་སྔ་ལོ་རྒྱུས་དང་ཚན་རིག་ཉམས་ཞིབ་པའི་སྙན་ཐོ་ཁག་ལ་གཞིགས་པ་ཡིན་ན་འདས་པའི་མི་ལོ་བཞི་སྟོང་ལྷག་ཙམ་ཞིག་གི་གོང་དུ་གླིང་ཆེན་ཨ་ཧྥེ་རི་ཀའི་ནང་ཡོད Sahara Desert ཟེར་བའི་བྱེ་ཐང་དེ་ཡོད་ས་དེར་གནའ་སྔ་མོ་མཚོ་ཞིག་ཡོད་པར་ཚན་རིག་ཞིབ་འཇུག་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་མ་ཚད་རྒྱ་མཚོ་དེའི་ནང་གི་ཉ་དང་སྲོག་ཆགས་ཁག་གི་གཟུགས་ཚད་ཡང་དེང་སང་རྒྱ་མཚོའི་ནང་ཡོད་སྲོག་ཆགས་ཁག་ལས་ཆེ་བ་ཡོད་ན་ཡང་མི་རབས་རིམ་པས་ས་གནས་ཀྱི་ཁོར་ཡུག་ལ་དོ་སྣང་མ་བྱས་པར་བེད་སྤྱོད་བྱེད་དྲགས་པའི་རྐྱེན་དང་དེ་བཞིན་དཀྱིལ་ཤར་མངའ་ཁུལ་དུ་དུས་ཟིང་དམག་འཁྲུག་མང་པོ་བྱུང་བ་ཁག་ལ་བརྟེན་ནས་ས་གནས་ཀྱི་རྩྭ་དང་རྩི་ཤིང་ཁག་རིམ་པས་སྐམ་ནས་བྱེ་ཐང་ཞིག་ཏུ་གྱུར་ཡོད་པ་རེད།

མཁའ་རླུང་བཙོག་པར་གྱུར་ཡོད་པར་མ་ཚད་ཆུའི་འབྱུང་ཁུངས་ཁག་ཡང་བཙོག་པར་གྱུར་ནས་མི་དང་སྐྱེ་ལྡན་སྲོག་ཆགས་ཡོངས་ལ་དོ་ཕོག་ཡོང་གི་ཡོད་པ་གསལ་སྟོན་བྱེད་བཞག། འཛམ་གླིང་ནང་དེ་སྔ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་བཞི་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅོ་བརྒྱད་བར་ལོ་ལྔ་ཙམ་ཞིག་གི་རིང་དམག་ཆེན་དང་པོ་བརྒྱབ་པའི་རྗེས་སུ། ཕྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ནས་བཞི་བཅུ་ཞེ་ལྔ་བར་དམག་ཆེན་གཉིས་པ་བརྒྱབ་པ་དེ་དག་གིས་འཛམ་གླིང་གི་ས་ཕྱོགས་མང་པོའི་ཁོར་ཡུག་ལ་གནོད་སྐྱོན་དོ་ཕོག་ཆེན་པོ་བྱུང་ཡོད་པ་རེད། དེ་རྗེས་ཨོ་ས་མ་བྷིན་ལ་ཌེན་གྱིས་སྣེ་ཁྲིད་པའི་འཇིགས་སྐུལ་དྲག་སྤྱོད་པ་ཁག་གིས་ཨ་མི་རི་ཀར་གཏོར་རྒོལ་བྱས་པའི་ཉེར་ལེན་འོག་ཨ་མི་རི་ཀས་ཨབ་གྷ་ནི་སི་ཐན་དང་ཨི་རག་གཉིས་ལ་ལོ་མང་རིང་དམག་འཁྲུག་བརྒྱབ་ཡོད་པ་དེ་དག་གིས་རང་བྱུང་ཁོར་ཡུག་གནས་སྟངས་ལ་གནོད་སྐྱོན་ཚབས་ཆེན་བཟོས་ཡོད་པ་དེའི་ཁར་ད་ལན་ཧ་མ་སི་རུ་ཁག་གིས་ཨི་སི་རལ་ལ་གློ་བུར་དུས་ཟིང་བསླངས་པ་འདི་དག་གིས་པཱ་ལི་སི་ཐན་ནང་ཡོད་ས་གནས་མི་མང་སྟོང་ཕྲག་མང་པོར་རང་གནས་སུ་སྡོད་བློས་མ་བཟོད་པར་ཉེན་གཡོལ་དུ་བསྐྱོད་དགོས་པ་སོགས་བསམ་ཡུལ་ལས་འདས་པའི་དཀའ་སྡུག་ཆེན་པོ་ཞིག་ཏུ་གྱུར་ཡོད་པ་རེད། དེ་ཡང Conflict and Environmental Observatory ཟེར་བ་དུས་ཟིང་དམག་འཁྲུག་སྐབས་སུ་ཁོར་ཡུག་གནས་སྟངས་ལ་གནོད་སྐྱོན་ཇི་ཙམ་བྱུང་ཡོད་མེད་ཐོག་ཞིབ་འཇུག་བྱེད་མཁན་ལས་ཁང་དེའི་འགན་འཛིན་སྐུ་ཞབས Doug Weir གྱིས་གསུངས་པར་བྱས་ན། ཟིང་དམག་འཁྲུག་འདི་དག་གིས་མི་དམངས་ཀྱི་བདེ་དོན་ལ་དམིགས་པའི་ཡར་རྒྱས་གོང་འཕེལ་བྱུང་བ་ཁག་འཁྲུག་ལོག་ཡོང་གི་ཡོད་པ་དེ་དག་གིས་རྒྱུན་ལྡན་གྱི་བྱ་གཞག་ཁག་ལ་འགོག་རྐྱེན་ཆེན་པོ་ཞིག་ཡོང་གི་ཡོད་པ་མ་ཚད་ས་གནས་མི་དམངས་ཚོའི་འཚོ་བའི་གནས་སྟངས་ལ་ཡང་དཀའ་ངལ་ཡོང་རྒྱུ་དང། རྫས་དང་དུག་རླངས་མང་པོ་བེད་སྤྱོད་བྱེད་ཀྱི་ཡོད་པ་དེ་དག་གིས་ས་སྟེང་དང་ས་འོག་གི་ཆུ་དང་རྒྱུག་ཆུ་ཁག་ཡང་སྦགས་བཙོག་ཅན་དུ་གྱུར་ནས་ས་གནས་མི་དམངས་ཚོའི་གཟུགས་གཞིའི་གནས་སྟངས་ལ་དོ་ཕོག་ཡོང་རྒྱུ་སོགས་དམག་གི་ཞོར་དུ་ས་གནས་མི་དམངས་རྣམས་དང་ཁོར་ཡུག་གཉིས་ཀར་བསམ་ཡུལ་ལས་འདས་པའི་དཀའ་ངལ་ཆེན་པོ་ཡོང་གི་ཡོད་པ་ནང་ལྟར་ཞི་བའི་མི་དམངས་ཁྲི་ཚོ་མང་པོ་རང་གནས་སུ་སྡོད་བློས་མ་བཟོད་པར་གནས་སྤོ་བྱེད་དགོས་ཞིག་ཏུ་གྱུར་ཡོད་པ་རེད། དམག་འཁྲུག་དང་འབྲེལ་བའི་ཉམས་ཞིབ་སྙན་ཐོ་ཁག་གི་ནང་ཨི་རག་དང་ཨབ་གྷ་ནི་སི་ཐན་གཉིས་ཀྱི་ནང་ལོ་མང་དམག་འཁྲུག་བརྒྱབ་པ་དེ་དག་གིས་ས་གནས་ཀྱི་ཁོར་ཡུག་དང་གནམ་གཤིས་འགྱུར་ལྡོག་ཡོང་རྒྱུའི་མྱུར་ཚད་དེ་ཡང་མཐོ་རུ་སོང་བ་དང་དྲག་པོའི་གོ་ལག་མང་པོ་ཞིག་བེད་སྤྱོད་བྱས་པ་དེ་ཚོས་ས་གནས་ཀྱི་ཆུ་དང་མཁའ་རླུང་ཁག་སྦགས་བཙོག་ཅན་དུ་འགྱུར་བའི་རྐྱེན་གྱིས་དེང་གི་ཆར་ས་གནས་མི་དམངས་ཚོར་ནད་གཞི་འདྲ་མིན་ཕོག་གི་ཡོད་པ་དང། ཨི་རག་དང་ཁུ་ཝེ་གཉིས་ཀྱི་དམག་འཁྲུག་དང་དེའི་རྗེས་སུ་ཨབ་གྷ་ནི་སི་ཐན་ནང་གི་དམག་འཁྲུག་ནང་ཡོད་ཨམ་རི་ཀའི་དམག་མི་ཚོའི་གཟུགས་གཞིའི་གནས་སྟངས་སྐྱོ་རུ་སོང་བ་དང་བྱེ་ཐང་ནང་གི་དམག་འཁྲུག་སྐབས་སུ་ཐལ་རླུང་མང་པོ་ཁོག་པར་ཤོར་བའི་རྐྱེན་གྱིས་ཨམ་རི་ཀའི་དམག་མི་མང་པོར་དབུགས་གཏོང་ལེན་དཀའ་བའི་ནད་ཕོག་ནས་རྒྱུན་ལྡན་དམག་མིའི་བྱ་གཞག་ཁག་སྤེལ་རྒྱུར་ཡང་དཀའ་ངལ་འཕྲད་ཡོད་པ་གསལ་སྟོན་བྱེད་བཞག། དེ་བཞིན་དམག་འཁྲུག་སྐབས་སུ་དམག་མིའི་རྟེན་གཞི་ཁག་རྒྱབ་རྒྱུའི་ཆེད་དུ་ཤིང་ནགས་མང་པོ་ཞིག་གཅོད་འབྲེག་བྱས་པ་དང་རྒྱུན་དུ་དམག་མི་ཚོས་གད་སྙིགས་མེ་བསྲེགས་བཏང་བ་དང་དུག་རྫས་མང་བའི་དམག་གི་ཡོ་བྱད་མང་པོ་བེད་སྤྱོད་བྱས་པ་དང་ལྕགས་ཁྲབ་འཁོར་ལོ་དང་དམག་གི་རླངས་འཁོར་ཁག་གིས་རྡོ་སྣུམ་ཕོན་ཆེ་བེད་སྤྱོད་བྱེད་ཀྱི་ཡོད་པ་དེ་དག་གིས་ས་གནས་ཀྱི་ཁོར་ཡུག་དང་ས་འོག་ཆུ་དང་གཙང་ཆུ་ཁག་ཡང་བཙོག་པར་གྱུར་ནས་དམག་འཁྲུག་མཇུག་སྒྲིལ་བྱུང་བའི་རྗེས་སུ་དམག་མི་མང་པོར་འབྲས་སྐྲན་གྱི་ནད་དང་ཕྲུ་གུ་གསར་སྐྱེས་བྱུང་བ་ཁག་ལ་དབང་པོ་སྐྱོན་ཅན་སྐྱེས་པ་དང་ས་གནས་ཀྱི་རྩི་ཤིང་མང་པོ་གཅོད་འབྲེག་བྱས་པ་དེ་ཚོས་བྱ་དང་བྱིའུ་ལ་སོགས་པའི་རིགས་ཀྱི་སྲོག་ཆགས་མང་པོར་རྟེན་གཞི་མེད་པར་གྱུར་ཡོད་པ་ནང་ལྟར་ཨིསི་རཱལ་དང་ཧ་མཱས་རུ་ཁག་གཉིས་ཀྱི་དམག་འཁྲུག་འདི་དག་གིས་མི་དང་དུད་འགྲོ་སྲོག་ཆགས་ཁག་དང་དེ་བཞིན་ཁོར་ཡུག་ལ་གནོད་སྐྱོན་དོ་ཕོག་ཇི་ཙམ་སྐྱེལ་སྲིད་པ་ཁག་ནས་ཚོད་དཔག་ཐུབ་པ་ཞིག་ཏུ་གྱུར་ཡོད་པ་རེད། དེ་ཡང་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ན་རྟེན་གཞི་ཡོད་པ Wilson Center ཅེས་པ་བློ་གྲོས་ཚོགས་ཆུང་གི་ཉམས་ཞིབ་པ་སྐུ་ཞབས Peter Schwartzstein ཞུ་བ་དེ་ཡིས་དམག་འཁྲུག་མ་ལངས་བའི་གོང་ནས་འཆར་གཞི་བཏིང་ཡོད་པ་ནང་ལྟར་ཧཱ་མཱ་སི་རུ་ཁག་དང་ཨི་སི་རེལ་གཉིས་ཀྱི་དབར་དུས་ཟིང་ལངས་རྒྱུར་ཉི་མ་གཅིག་གཉིས་ལས་མེད་པའི་གོང་འདིར་ཁུལ་དེར་ཆེད་ཕེབས་གནང་སྟེ་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ཚོགས་འདུ་ཞིག་ཚུགས་རྒྱུར་ཕེབས་ཡོད་འདུག་ན་ཡང། སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་མོ་ཧ་མཱས་རུ་ཁག་གིས་ཨིསི་རཱཨེལ་ལ་གློ་བུར་རྒོལ་རྡུང་བྱས་པའི་རྐྱེན་གྱིས Environmental Peace Building ནམ་ཁོར་ཡུག་ཐོག་ནས་ཞི་མཐུན་ཡོང་ཐབས་བྱེད་རྒྱུའི་ལས་འཆར་དེར་བར་ཆད་བྱུང་ཡོད་པ་རེད། སྐུ་ཞབས Peter གྱིས་གསུངས་པར་བྱས་ན་དེ་ཁུལ་རྒྱལ་ཁབ་ཇོར་ཌན་ནང་ཡོད། ཁོར་ཡུག་སྲུང་སྐྱོབ་པ་ཁག་དང་མཉམ་འབྲེལ་ཐོག་ནས་ཆུ་དང་ནུས་ཤུགས་ལ་སོགས་ཐོག་སྐྱར་གསོ་ཡང་གསོ་ཐུབ་ཡོད་པའི་གྲུབ་འབྲས་དེ་དག་པེ་ལེ་སི་ཐན་ནང་དུ་ཡང་སྤེལ་ཐུབ་རྒྱུའི་དམིགས་ཡུལ་དང་འཆར་གཞི་བཏིངས་པ་ཁག་དམག་འཁྲུག་མཇུག་སྒྲིལ་བྱུང་བའི་མཚམས་སུ་སྤེལ་ཐུབ་རྒྱུའི་ཐུགས་རེ་གནང་གི་ཡོད་གསུངས་བཞག། ཡང་དུས་ཟིང་དམག་འཁྲུག་སྐབས་སུ་ཁོར་ཡུག་ལ་གནོད་འཚེ་ཇི་བྱུང་ཐོག་ཉམས་ཞིབ་བྱེད་མཁན་ལས་ཁང་དེ་ཡི་འགན་འཛིན་སྐུ་ཞབས Doug Weir ཞུ་བ་དེར། AYMC། ཟེར་བ་ཁ་ཐར་ན་ཡོད་གཞུང་འབྲེལ་མ་ཡིན་པ་ཨ་རབ་གཞོན་སྐྱེས་ཀྱི་ཁོར་ཡུག་དོན་གཉེར་བ་ཚོའི་འགན་འཛིན་སྐུ་ཞབས Sayeed Mohammed ཡིས་ཁོང་ལ་ཡུཀ་རེན་དང་ར་ཤི་ཡའི་དམག་འཁྲུག་དེ་དག་གིས་ཁོར་ཡུག་གནས་སྟངས་ལ་ཐད་ཀར་དང་ཐད་ཀར་མ་ཡིན་པའི་སྒོ་ནས་གནོད་སྐྱོན་ཇི་ཙམ་ཞིག་བྱུང་ཡོད་མེད་ཐོག་བཅར་འདྲི་ཞུས་པའི་སྐབས་སུ།
སྐུ་ཞབས Doug Weir གྱིས། དམག་འཁྲུག་དེ་རིགས་ནང་འགྲོ་བ་མི་དང་དུད་འགྲོ་སེམས་ཅན་ཚོར་དོ་ཕོག་ཆེན་པོ་ཡོང་གི་ཡོད་པ་ནང་ལྟར་རང་བྱུང་ཁོར་ཡུག་ལ་ཡང་མངོན་གསལ་མེད་པའི་སྒོ་ནས་གནོད་སྐྱོན་ཆེན་པོ་ཡོང་གི་ཡོད་པ་ཁག་གོ་རྟོགས་ཡོང་རྒྱུའི་སླད་ཞིབ་འཇུག་ལས་ཁང་འདི་བཙུགས་པ་ཡིན། དུས་ཟིང་འདི་དག་གིས་རིང་མིན་ཟླ་བ་གཅིག་གི་རྗེས་སུ་ཌུ་བྷའི་ནང་རྒྱལ་སྤྱིའི་གནམ་གཤིས་ལྷན་ཚོགས་ཐེངས་ཉི་ཤུ་རྩ་བརྒྱད་པ། COP28། ཅེས་པ་དེ་ཚུགས་རྒྱུར་ཡང་འགོག་རྐྱེན་ཡོང་སྲིད་པའི་ཉེན་ཁ་ཞིག་མངོན་རྒྱུ་ཡོད་པ་རེད། དེ་འདྲའི་གནས་སྟངས་བྱུང་བ་ཡིན་ཚེ་དེང་གི་ཆར་གོ་ལའི་ཚ་དྲོད་རྒྱས་ཀྱི་ཡོད་པ་དེ་ཡི་མྱུར་ཚད་ལ་ཚོད་འཛིན་ཐུབ་ཐབས་དང། དུག་རླངས་གི་ཚད་གཞི་ཉུང་དུ་གཏོང་རྒྱུར་འབད་བརྩོན་བྱེད་ཀྱི་ཡོད་པ་ཁག་ལ་ཡང་བར་ཆད་ཡོང་སྲིད་པ་དེར་བློ་འཚབ་ཆེན་པོ་ཡོང་གི་ཡོད་པ་རེད། མཉམ་འབྲེལ་རྒྱལ་ཚོགས་ནས་ཡུཀ་རེན་ལ་ར་ཤི་ཡས་བཙན་རྒོལ་བྱེད་པའི་དུས་ཟིང་དེ་དག་གིས་ཁོར་ཡུག་ལ་གནོད་སྐྱོན་ཇི་ཙམ་ཞིག་བྱུང་ཡོད་མེད་ཐོག་ཞིབ་འཇུག་བྱ་རྒྱུ་ལ་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩ་གསུམ་ནས་ཉི་ཤུ་རྩ་ལྔ་བར་ལས་འཆར་དེ་ཚོའི་ཐོག་ཨ་སྒོར་ས་ཡ་དྲུག་དང་ཚེག་བདུན་ཙམ་ཞིག་འགྲོ་གྲོན་བཏང་བའི་ཐོག་ནས